གཞིས་བྱེས་བོད་རིགས་སྤུན་ཟླ་རླུང་འཕྲིན་གསན་པ་རྣམ་པ་ཚོ་སྐུ་ཁམས་བཟང་ང་དེ་རིང་གི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུ་ཡིན་དེ་ནས་ཨ་རི་རྒྱལ་ས་ཝཱ་ཤིན་ཏོན་ཌི་སི་རུ་རྟེན་གཞི་བྱས་པའི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང་དེ་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོའི་བོད་ཟླ་དང་པོའི་ཚེས་བཅུ་གསུམ་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་སྤྱི་ཟླ་གཉིས་པའི་ཚེས་ཉེར་གཉིས་གཟའ་ཕུར་བུ་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རྒྱང་སྲིང་ཞུ་རྒྱུ་ཡིན།

རྒྱ་ནག་གི་བཙོན་འོག་ཡོད་པའི་རྡོ་རྗེ་བཀྲ་ཤིས་ལགས་ཀྱི་སྲིང་མོ་མགོན་པོ་སྐྱིད་ལགས་ནས་རྒྱ་ནག་གཞུང་གིས་བཅད་བགོས་བྱས་པའི་བོད་རང་སྐྱོང་ལྗོངས་མཐོ་རིམ་མི་དམངས་ཁྲིམས་ཁང་གི་མདུན་དུ་རྡོ་རྗེ་བཀྲ་ཤིས་ལགས་གློད་བཀྲོལ་དགོས་པ་དང་ཁོང་གི་དྲང་བདེན་མིན་པའི་ཁྲིམས་ཆད་ལ་དཔྱད་ཞིབ་དང་ནང་མི་ཚོ་ཁོང་དང་ཐུག་འཕྲད་བྱེད་བཅུག་དགོས་པ་སོགས་ཀྱི་དགོས་འདུན་འོག་ཞི་བའི་ངོ་རྒོལ་བྱས་ཡོད་པའི་གནས་ཚུལ་ཐོན་གདའ། ཀྱང་ད་ལྟའི་ཆར་ལ་ཁོ་མོའི་ཞི་རྒོལ་གྱིས་རྒྱ་ནག་གི་ཉེན་རྟོག་པས་འཛིན་བཟུང་རིགས་བྱས་མེད་པའི་གནས་ཚུལ་གོ་ཐོས་བྱུང་བའི་སྐོར་བོད་ཕྱི་ནང་གཉིས་ཀྱི་བོད་མི་གཉིས་ནས་འདི་ག་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་གདའ། གོང་ཞུས་འབྲེལ་ཡོད་བོད་མི་གཅིག་ནས་མུ་མཐུད་བརྗོད་དོན་ལ་མགོན་པོ་སྐྱིད་ལགས་ནས་ད་ཐེངས་ཙམ་མིན་པར། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ལོ་མགོ་ནས་བཟུང་སྟེ་མུ་མཐུད་རྡོ་རྗེ་བཀྲ་ཤིས་ལགས་ཀྱི་དྲང་བདེན་མིན་པའི་ཁྲིམས་ཆད་ལ་དཔྱད་ཞིབ་དང་ཁོང་མྱུར་དུ་གློད་བཀྲོལ་ཡོང་བའི་དགོས་འདུན་འོག་ཞི་རྒོལ་བྱས་ཡོད་པ་དང་བོད་ཀྱི་ལོ་གསར་ཉིན་ཁ་ཤས་མ་གཏོགས་རྒྱུན་དུ་བོད་རང་སྐྱོང་ལྗོངས་མཐོ་རིམ་མི་དམངས་ཁྲིམས་ཁང་མདུན་དུ་ངོ་རྒོལ་བྱེད་བཞིན་ཡོད་པ་དང་རྒྱ་ནག་གཞུང་འབྲེལ་མི་སྣ་དང་ཉེན་རྟོག་པ་ཚོས་ཁོ་མོའི་ཞི་རྒོལ་ལ་ལྟ་སྲུང་ཤུགས་ཆེ་བྱེད་བཞིན་ཡོད་པ་དང། བརྙན་དང་པར་སོགས་གསང་སྟབས་ཀྱིས་བླངས་པ་མ་གཏོགས་དམ་བསྒྲགས་ཤུགས་ཆེ་བྱེད་བཞིན་ཡོད་པ་འགྲེལ་བརྗོད་གནང་གདའ། མགོན་པོ་སྐྱིད་ལགས་ནས་མངོན་གསལ་དོད་པོའི་ངང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་གསུམ་པ་དང་བཞི་པ་ལྔ་པ་དང་དྲུག་པ་བདུན་པ་དང་བརྒྱད་པ་བཅས་སུ་རིམ་བཞིན་སྤུན་མཆེད་རྡོ་རྗེ་བཀྲ་ཤིས་ལགས་ཀྱི་དྲང་བདེན་མིན་པའི་ཁྲིམས་ཆད་ལ་དཔྱད་ཞིབ་དགོས་པའི་ངོ་རྒོལ་བྱས་ཡོད་ཀྱང་རྒྱ་ནག་གཞུང་འབྲེལ་གྱི་ཉེན་རྟོག་པ་ཚོས་ཁོ་མོ་མི་མང་གིས་མི་མཐོང་བའི་ཆེད་དུ་རས་ཡོལ་གྱིས་གཡོགས་པ་དང་འཛིན་བཟུང་གཅར་རྡུང་དང་བཀག་ཉར་སོགས་ཀྱི་བཙན་ཐབས་བཀོལ་ཡོད་པ་རེད་ལ། ཐེངས་འདི་ལ་འབྲེལ་ཡོད་ནས་འདི་ག་རླུང་འཕྲིན་ཁང་ལ་བརྙན་ཞིག་མཁོ་སྤྲོད་གནང་བའི་ནང་མགོན་པོ་སྐྱིད་ལགས་ནས་བོད་རང་སྐྱོང་ལྗོངས་མཐོ་རིམ་མི་དམངས་ཁྲིམས་ཁང་གི་མདུན་དུ་རྒྱ་ནག་གི་མགོ་ཁྲིད་ཞི་ཅིན་ཕིང་གི་དཔར་ཞིག་འཁྱེར་ནས་ཞི་རྒོལ་བྱེད་བཞིན་པ་རིག་རྒྱུ་ཡོད་པ་དང་བརྙན་དཔར་ནང་དུ་མི་ཞིག་གིས་རྒྱལ་ཁབ་ཀྱི་རྩ་ཁྲིམས་ནང་ལག་བསྟར་བྱེད་བཞིན་མེད་སྟབས་རྡོ་རྗེ་བཀྲ་ཤིས་ལགས་ཀྱི་གཅེན་མོ་མགོན་པོ། སྐྱིད་ནས་མུ་མཐུད་དྲང་བདེན་ཡོང་ཆེད་མཐོ་རིམ་མི་དམངས་ཁྲིམས་ཁང་གི་མདུན་དུ་ཞི་རྒོལ་བྱེད་བཞིན་ཡོད་པ་སོགས་འགྲེལ་བརྗོད་གནང་ཡོད་པ་དང། རྒྱ་ནག་གཞུང་གིས་རྡོ་རྗེ་བཀྲ་ཤིས་ལགས་སུ་སྤྱི་ལོ་ཉིས་སྟོང་བརྒྱད་ལོར་བོད་ནང་ས་བྱིའི་ཞི་རྒོལ་ཆེན་མོའི་སྐབས་སུ་བོད་མི་ཞི་རྒོལ་བ་ཚོ་ལ་རྒྱབ་སྐྱོར་བྱས་ལུགས་དང་བཙན་བྱོལ་བོད་མིའི་སྤྱི་ཚོགས་ཁྲོད་མ་དངུལ་གྱི་ཞལ་འདེབས་སྤྲད་པ་སོགས་བཤད་ནས་ཚེ་བཙོན་གྱི་ཁྲིམས་ཐག་བཅད་དེ་ལོ་བཅོ་ལྔ་འགྲོ་བཞིན་ཡོད་པ་རེད། ཡང་རིགས་ལམ་གྱི་བརྒྱུད་ནས་དེང་རབས་ཀྱི་ཤེས་ཡོན་སློབ་ཁྲིད་གནང་བ་ལ་གྲུབ་འབྲས་ཡག་པོ་ཐོན་རེ་ཡོད་སྐོར་རིགས་ལམ་བརྒྱུད་སུམ་རྟགས་ཁྲིད་ཐབས་ཀྱི་ལག་དེབ་རྩོམ་པ་པོ་ཝཱ་ཎ་གི་ལྟ་གྲུབ་སློབ་དཔོན་བློ་བཟང་རྒྱ་མཚོ་ལགས་ནས་ངོ་སྤྲོད་གནང་གདའ། དེ་ཡང་ང་ཚོ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བེ་ལགས་ཀྱིས་གནས་ཚུལ་བཏང་བ་ལ་གཞིགས་ན་བོད་མིའི་དབུ་ཁྲིད ྋགོང་ས ྋརྒྱ་རིན་པོ་ཆེ་མཆོག་གིས་བར་ལམ་ནས་བཟུང་སྟེ། སློབ་ཕྲུག་ཚོ་ལ་ནང་ཆོས་ངོ་སྤྲོད་ཀྱི་སྐབས་སུ། བོད་ཀྱི་ནང་ཆོས་ཚད་མ་རིག་པའི་རྣམ་གཞག་སྤྱི་དང། ཁྱད་པར། བསྡུས་གྲྭའི་རིགས་ལམ་ཡག་པོ་བསླབ་ཐུབ་ན་སློབ་ཕྲུག་ཚོས་རིག་ཚན་སྣ་ཚོགས་ཀྱི་སྟེང་ལ་གོ་རྟོགས་དང་རྣམ་དཔྱོད་ཆེ་རུ་འགྲོ་རྒྱུ་ལ་ཕན་ཐོགས་ཡོད་སྐོར་བོད་ནང་གི་མདོ་སྨད་ཁུལ་དུ་སློབ་གྲྭ་ཁག་ཞིག་ཏུ་རིགས་ལམ་སློབ་བཞིན་པ་དཔེ་མཚོན་དུ་བཀོད་དེ་བཀའ་ཕེབས་པ་བཞིན་བོད་མིའི་སྒྲིག་འཛུགས་ཤེས་རིག་ལས་ཁུངས་ནས་རིགས་ལམ་གྱི་བརྒྱུད་ནས་ཨང་རྩིས་ཁྲིད་ཐབས་ཀྱི་ལག་དེབ་དང་རིགས་ལམ་གྱི་བརྒྱུད་ནས་ཚན་རིག་ཁྲིད་ཐབས་བཅས་ཀྱི་ལག་དེབ་པར་འགྲེམས་གནང་བའི་ནང་གཏན་འབེབས་ཚོགས་ཆུང་གི་ཚོགས་མི་ཡིན་པ་དང་ཡང་རིགས་ལམ་གྱི་བརྒྱུད་ནས་སུམ་རྟགས་ཁྲིད་ཐབས་ཀྱི་ལག་དེབ་རྩོམ་པ་པོ་ཡིན་པ་ཝཱ་ཎ་དབུས་བོད་ཀྱི་གཙུག་ལག་སློབ་གཉེར་ཁང་གི་དགེ་འོས་སྡེ་ཚན་གྱི་ལྟ་གྲུབ་སློབ་དཔོན་དགེ་བཤེས་བློ་བཟང་རྒྱ་མཚོ་ལགས་ནས། ཁོང་གིས་སྤྱི་ལོ་ཉིས་སྟོང་བཅུ་གསུམ་ལོ་ནས། དེ་ལ་ཕྱག་ལས་གནང་བའི་ཉམས་མྱོང་གཞི་བྱས། རིགས་ལམ་སྟེང་ཕྱག་ལས་གནང་མི་དགེ་རྒན་ཚོས་ཤུགས་སྣོན་བརྒྱབ་ན་གྲུབ་འབྲས་ཡག་པོ་ཐོན་རེ་ཡོད་པ་འགྲེལ་བརྗོད་གནང་གདའ། སྤྱིར་བཏང་རིགས་ལམ་བསླབ་ན་ཟབ་སྦྱོང་གཅིག་གཉིས་གཅིག་གིས་གྲུབ་འབྲས་ཐོན་ངེས་རེད་དེ་འདྲས་མ་རེད་དགོན་པ་ལ་ཆ་བཞག་པ་ཡིན་ན་མི་ཚེ་གང་ཚང་སྦྱང་བསྡད་རྒྱུ་གཅིག་རེད་ཡིན་ན་ཡང་ང་རང་ཚོས་ང་རང་ཚོ་ལ་དཔག་པའི་ང་རང་ཚོའི་དུས་ཚོད་ག་ཚོད་ཅིག་བཏང་བ་ལ་དཔག་པའི་ཨ་ནི་གྲུབ་འབྲས་ཀྱི་ད་ཨ་ནི་རེ་བ་དེ་ད་ངས་མཐོང་བསྡད་ཡོད་ག་རེ་ཅིག་ལབ་ན་ད་ལྟ་འདི་ནས་ཕར་ཐོན་རྒྱུ་གཞི་རིམ་སློབ་གྲྭ་ལ་དགེ་རྒན་གནང་བསྡད་མཁན་སྐོར་གཅིག་ཡོད། ད་གཞི་རིམ་སློབ་གྲྭའི་དགེ་རྒན་དེ་མ་ཡིན་པ་སྐོར་གཅིག་ཡོད་ཁོང་ཚོའི་ནང་ལ་རིགས་ལམ་ཡག་པོ་གཅིག་བསླབ་ཐུབ་ས་དང་རིགས་ལམ་གྱི་སྒང་ལ་གང་ལ་གང་འཚམས་ཀྱིས་ད་ཕར་ཁྲིད་པ་ཡིན་ན་ཁྲིད་ཐུབ་ཡ་རེད་བསམ་ཡ་གི་འདི་འདྲའི་སྐོར་གཅིག་ཡོད་དེ་སྒང་ལ་ངས་ཤེས་རིག་ལས་ཁུངས་ལ་བཟང་པོ་གྲྭ་དང་ཉིན་བརྒྱ་ལ་ཞུས་མྱོང་ཡོད། དགེ་བཤེས་བློ་བཟང་རྒྱ་མཚོ་ལགས་ཀྱིས་སྤྱི་ལོ་ཉིས་སྟོང་བཅུ་གསུམ་ལོ་ནས་བཟུང་སྟེ་ལྟ་གྲུབ་དགེ་རྒན་དང་གཞི་རིམ་ཚན་རིག་དང་ཨང་རྩིས་ཀྱི་དགེ་རྒན་སྐོར་གཅིག་ལ་རིགས་ལམ་གྱི་སློབ་སྦྱོང་ཕུལ་ཡོད་པ་དང། ཁོང་གིས་ད་བར་དེང་རབས་ཀྱི་སློབ་ཚན་ཁྲིད་མིའི་དགེ་རྒན་ཚོ་ལ་རིགས་ལམ་རྒྱུན་མཐུད་ནས་བསླབས་ཡོད་པའི་དམིགས་ཡུལ་ལྟེ་བ་ནི་རིགས་ལམ་གྱི་བརྒྱུད་ནས་དེང་དུས་ཀྱི་སློབ་ཚན་ཁྲིད་པར། དེང་རབས་ཀྱི་ཤེས་ཡོན་ཡོད་པའི་དགེ་རྒན་ཚོས་ཁྲིད་ཐུབ་པ་མ་གཏོགས་ང་ཚོ་ལྟ་གྲུབ་དགེ་རྒན་ཚོས་ཁྲིད་ཐུབ་པ་ཞིག་མིན་པའི་རྒྱུ་མཚན་གྱིས། ཟབ་སྦྱོང་ཕུལ་ཡོད་པ་དང་གོང་ས་མཆོག་གི་ལམ་སྟོན་དེ་ཕེབས་ནས་ལོ་ངོ་བཅུ་ལྷག་འགྲོ་བཞིན་ཡོད་པ་ལ་བརྟེན་ནས་ང་ཚོས་ད་བར་ཁོང་གི་ལམ་སྟོན

ཡོད་དེ་གྲོས་ཚོགས་ཀྱི་སྲིད་སྐྱོང་ལ་རྒྱ་ནག་ནང་གི་གནས་སྟངས་ཁག་བརྩེགས་དང་འབྲེལ་ནས་དྲི་བ་དྲིས་ལན་གནང་སྐབས་ལན་འདེབས་གསལ་བཤད་གནང་སྐབས་གསུངས་གདའ། Austria ཕྱི་སྲིད་བློན་ཆེན Schallenberg མཆོག་གིས་ཕྲུ་གུ་ཚོ་ལ་བཙན་ཤེད་ཀྱི་ཐོག་ནས་རྒྱལ་གཅེས་སློབ་གསོ་སྤྲད་པ་ནི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་བ་ཞིག་ཡིན་པ་མ་ཚད་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་གྲངས་ཉུང་མི་རིགས་ཀྱི་ཐོབ་ཐང་ཁག་ལ་སྲུང་བརྩི་བྱེད་དགོས་པ་ངོས་འཛིན་མཛད་བཞིན་ཡོད་པ་གསུངས་གདའ། Austria ཕྱི་སྲིད་བློན་ཆེན་གྱིས་ད་དུང་ད་ལོ་སྤྱི་ཟླ་དང་པོའི་ནང་གཉེར་བའི་རྒྱལ་ཚོགས་ཀྱི་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་ཐད་ཀྱི་དུས་བཀག་དཔྱད་ཞིབ་ཐེངས་བཞི་བའི་ཐོག་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་ཆེ་མཐོའི་སྐུ་ཚབ་བོད་ཀྱི་ས་ཁོངས་ནང་ཕེབས་རྒྱུ་ལ་མཐུན་འགྱུར་རྒྱག་དགོས་པའི་འབོད་སྐུལ་ཞུས་མུས་ཀྱི་ཁོངས་ང་ཚོའི་རྒྱལ་ཁབ་ཀྱང་མཉམ་ཞུགས་མཛད་ཡོད་པ་གསུངས་གདའ།

ཉེ་ལམ་སྐྱབས་རྗེ་ཡོངས་འཛིན་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་བལ་ཡུལ་དུ་དངོས་སུ་ཞབས་སོར་འཁོད་དེ་འདི་ཚེས་ཉི་ཤུ་རྩ་གཅིག་ཉིན་སྟེ་བོད་ཤིང་འབྲུག་ལོ་ཡི་ལོ་གསར་ཚེས་བཅུ་གཉིས་ཉིན་བལ་ཡུལ་ཀོ་པན་འོག་མིན་བྱང་ཆུབ་ཆོས་གླིང་དགོན་དུ་དབུ་འཛུགས་གནང་བའི་བལ་ཡུལ་དགེ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོ་སྐབས་སོ་གཉིས་པའི་ཚོགས་མགོན་དུ་ཆིབས་བསྒྱུར་གྱིས་བལ་ཡུལ་དགེ་ལུགས་རྒྱུགས་སྤྲོད་ཆེན་མོའི་སློབ་གཉེར་མཐར་སོན་པ་རྣམས་ལ་ཕྱག་འཁྱེར་གནང་འདུག་ཅིང་བལ་ཡུལ་དགེ་ལྡན་ཆོ་འཕྲུལ་སྨོན་ལམ་ཚོགས་པའི་ཚོགས་གཙོ་ཨཱཅཱརྱ་བསྟན་འཛིན་ལགས་ཀྱིས་བལ་ཡུལ་ནས་ཞལ་པར་བརྒྱུད་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལ་གསུངས་ན། ཡོངས་འཛིན་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་ད་ལན་བལ་ཡུལ་དུ་ཆིབས་བསྒྱུར་གནང་བ་ཐེངས་གཉིས་པ་དེ་ཡིན་པ་དང་བོད་ཟླ་དང་པོའི་ཚེས་ཉི་ཤུ་ཉིན་བལ་ཡུལ་ཁུལ་གྱི་དད་ལྡན་སེར་སྐྱ་མི་མང་ཡོངས་ལ་རྒྱལ་བ་ཚེ་དཔག་མེད་ཀྱི་ཚེ་དབང་གནང་རྒྱུ་སོགས་ཆོས་ཕྱོགས་ཀྱི་མཛད་འཕྲིན་མང་དག་ཅིག་སྐྱོང་གཏན་འཁེལ་ཡོད་པ་འགྲེལ་བརྗོད་གནང་བྱུང། བཅོ་བརྒྱད་དང་བཅུ་དགུ་ཉིན་གཉིས་ཀྱི་རིང་ལ། སྐྱིད་གྲོང་བསམ་གཏན་གླིང་དགོན་དུ།

དུ་དབང་གཅིག་བཞག་ཡོད། ཁ་ངོས་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་གཉིས་པའི་ཚེས་བཅོ་བརྒྱད་ཉིན་ཡོངས་འཛིན་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་བལ་ཡུལ་རྒྱལ་ས་ཀཏ་མན་ཌུ་ཡི་རྒྱལ་སྤྱིའི་གནམ་ཐང་དུ་ཞབས་སོར་འཁོད་པའི་སྐབས་བལ་ཡུལ་གཞུང་གི་དགོན་པ་ཡར་རྒྱས་ཚོགས་པའི་ཚོགས་གཙོ་དང་བལ་ཡུལ་དགེ་ལྡན་ལྷན་ཚོགས། སྐྱིད་གྲོང་བསམ་གཏན་གླིང། ཀོ་པན་འོག་མིན་བྱང་ཆུབ་ཆོས་གླིང་དགོན། དགའ་ལྡན་བྱམས་མགོན་གླིང། རོང་ཤར་ཆུ་དབར་དགའ་ལྡན་འགྲོ་ཕན་གླིང་སོགས་དགོན་པ་ཁག་དང་བལ་ཡུལ་ལྷ་ལྡན་སྨོན་ལམ་ཆེན་མོ་ཡི་ཚོགས་གཙོ་དང་ཚོགས་གཞོན་དེ་བཞིན་དགོན་པ་ཁག་གི་མཁན་རིན་པོ་ཆེ་དང་ཕྱག་མཛོད་དགེ་འདུན་པ་དང་སེར་སྐྱ་མི་མང་བཅས་ནས་ཕེབས་བསུ་སྣེ་ལེན་ཞུས་འདུག་གཞི་རྩའི་ཆ་ནས་བལ་ཡུལ་ནང་དུ་རྒྱ་ནག་གཞུང་གིས་གནོན་ཤུགས་ཆེན་པོ་ཡོད་པའི་ཁར། ཁུལ་འདིར་བོད་ཀྱི་བླ་ཆེན་རྣམ་པ་ཚུད་པའི་བོད་མིའི་སྒྲིག་འཛུགས་ཀྱི་འགོ་ཁྲིད་དང་གནད་ཡོད་མི་སྣ་ཕེབས་རྒྱུར་བལ་ཡུལ་གཞུང་གིས་བཀག་འགོག་བྱེད་མུས་ཡིན་ཞིང་བལ་ཡུལ་དགེ་ལྡན་ཆོ་འཕྲུལ་སྨོན་ལམ་ཚོགས་པའི་ཡི་ཚོགས་གཙོ་ཨ་ཅར་ཡ་བསྟན་འཛིན་ལགས་ཀྱིས་བལ་ཡུལ་གཞུང་ལ་ཞུ་སྙན་རིམ་པར་ཕུལ་བའི་རྗེས་འབྲས་སུ་ད་ལན་ཡོངས་འཛིན་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་ཁུལ་འདིར་གདན་ཞུས་གནང་ཐུབ་པ་བྱུང་ཡོད་སྐོར། གསུངས་ཀྱི་འདུག། ད་ང་ཚོ་སྨོན་ལམ་ཚོགས་པའི་གོ་སྒྲིག་ཚོགས་ཆུང་ངོས་ནས་བལ་ཡུལ་གཞུང་ཐོག་ལ་སྙན་ཞུ་རིམ་པ་ཕུལ་བའི་རྗེས་ལ་གཞུང་གི་ངོས་ནས་ཆོག་མཆན་ཐོབ་པ་ཙམ་དུ་མ་ཟད་པའི་དམིགས་བསལ་གྱི་གདན་འདྲེན་ཞུ་ཡས་ཀྱི་ད VIP གྱི་གོ་སྒྲིག་ཏུ་གནང་ཐུབ་པ་དེ་འདྲ་བྱུང་སོང། གཞན་ཡང་རྒྱ་གར་བྱང་ཕྱོགས་བཞུགས་སྒར་རྡ་རམ་ས་ལའི་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་བོད་ཟླ་དང་པོའི་ཚེས་བཅོ་ལྔ་ཆོ་འཕྲུལ་དུས་ཆེན་ཉིན་གྱི་སྔ་དྲོ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སྐྱེས་རབས་ཀྱི་ཆོས་འབྲེལ་བཀའ་དྲིན་བསྩལ་རྒྱུ་ཡིན་འདུག།

མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ནི་རྒྱ་གར་ཀོ་ལི་གྷལ་དོན་ལྡན་གླིང། ལོ་ལྔ་བཅུ་འཁོར་བ་དང་བསྟུན་ནས་རྒྱ་གར་ཀར་ནཱ་ཊ་ཀ་མངའ་ཁུལ་གྱི་བོད་མི་རྣམས་ལ་བཀའ་དྲིན་ཆེ་བའི་མངའ་སྡེའི་སྤྱི་ཁྱབ་བློན་ཆེན་ཟུར་པ་ན་ཇ་ལིང་པ་དམ་པ་ལ་རྗེས་དྲན་གྱི་རྐང་རྩེད་སྤོ་ལོའི་འགྲན་བསྡུར་གནང་བཞིན་པའི་གནས་ཚུལ་ཐོན། དེ་ཡང་ང་ཚོའི་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་གནས་ཚུལ་བཏང་བ་ལ་གཞིགས་ན་རྒྱ་གར་ལྷོ་ཕྱོགས་ཀོ་ལི་ག་དོན་ལྡན་གླིང་ལྔ་བཅུ་རྗེས་དྲན་གྱི་ལས་རིམ་ཁག་གྲུབ་མཚམས་སུ་རྒྱ་གར་ཀར་ནཱ་ཊ་ཀ་མངའ་ཁུལ་གྱི་བོད་མི་རྣམས་ལ་བཀའ་དྲིན་ཆེ་བའི་མངའ་སྡེའི་སྤྱི་ཁྱབ་བློན་ཆེན་ཟུར་པ་ན་ཇ་ལིང་པ་དམ་པ་དེ་ཉིད་ཀྱི་རྗེས་དྲན་གྱི་ལྷོ་ཕྱོགས་ཁུལ་གྱི་རྐང་རྩེད་སྤོ་ལོའི་འགྲན་བསྡུར་དབུ་འཛུགས་གནང་འདུག་ཟླ་འདིའི་ཚེས་བཅུ་བདུན་ཉིན་ནས་ཉི་ཤུ་བར་ཉིན་བཞིའི་རིང་ལ་རྒྱ་གར་ལྷོ་ཕྱོགས་ཀོ་ལི་གྷལ་དོན་ལྡན་གླིང་བོད་མིའི་གཞིས་ཆགས་དབུ་བརྙེས་ཏེ། ལོ་ལྔ་བཅུ་འཁོར་བའི་རྗེས་དྲན་གྱི་ལས་རིམ་འདྲ་མིན་སྤེལ་བ་ཁག་ལེགས་གྲུབ་བྱུང་སྟེ། ད་རེས་ཕྱི་ཚེས་ཉི་ཤུ་ཉིན་རྗེས་དྲན་མཛད་སྒོའི་མཇུག་སྒྲིལ་བྱུང་མཚམས་སུ་རྒྱ་གར་ལྷོ་ཕྱོགས་ཀར་ནཱ་ཊ་ཀ་མངའ་སྡེའི་ནང་ཆགས་པའི་ལྷོ་ཕྱོགས་གཞིས་ཆགས་ཁག་གིས་གཙོས་པའི་ལྷོ་ཕྱོགས་ཁུལ་གྱི་རྩེད་འགྲན་པ་ཚོས་འགྲན་བསྡུར་གནང་བཞིན་ཡོད་པ་དེ་ཉིད་ཉེ་ལམ་སྦེང་ལོར་ལྷོ་སྤྱིས་གཙོས་པའི་ལྷོ་ཕྱོགས་བོད་མི་གཞིས་ཆགས་ཁག་གི་ས་གནས་འགོ་འཛིན་དང་རྩེད་མོ་ཚོགས་པའི་ཚོགས་གཙོ་རྣམ་པ་ལྷན་འཛོམས་ཀྱི་ཐོག་ནས་ལྷོ་ཕྱོགས་བོད་མིའི་རྐང་རྩེད་སྤོ་ལོའི་འགྲན་བསྡུར་གནང་བཞིན་པ་དེའི་མིང་ཡང་རྒྱ་གར་ལྷོ་ཕྱོགས་ཀར་ནཱ་ཊ་ཀ་མངའ་སྡེའི་ནང་བོད་མི་རྣམས་ཐོག་མ་གཞིས་ཆགས་བཙུགས་རྒྱུའི་ངོས་བཞེས་ཀྱིས་མཐུན་འགྱུར་རྒྱབ་སྐྱོར་གནང་མི་ཀར་ནཱ་ཊ་ཀའི་མངའ་སྡེའི་སྤྱི་ཁྱབ་བློན་ཆེན་ན་ཇ་ལིང་པ་དམ་པ་དེ་ཉིད་ཀྱི་བཀའ་དྲིན་རྗེས་དྲན་གྱི་ཆེད་དུ་རྐང་རྩེད་སྤོ་ལོའི་འགྲན་བསྡུར་ཞེས་མིང་བཏགས་རྒྱུ་སྤྱི་མོས་ཐག་གཅོད་བྱུང་ཡོད་པ་རེད་འདུག་དེ་ནས་དེའི་སྐོར་ཀོ་ལི་ག་དོན་ལྡན་གླིང་ས་གནས་འགོ་འཛིན་དགེ་ལེགས་འབྱུང་གནས་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་དོན་ལ།
གཅིག་གིས་བོད་པ་སྟོང་ཕྲག་བཞི་བཅུ་འདྲ་བོ་ཅིག་ཆགས་བསྡད་ཡོད་རེད་ད་ལྷོ་ཕྱོགས་ནང་ལོགས་ལ་ཨ་འདི་བྱས་ད་ཨེ་ཀར་འདྲ་བོ་ཆ་བཞག་པ་ཡིན་ན་ཨེ་ཀར་ཕལ་ཆེར་སྟོང་ཕྲག་བཅོ་ལྔ་བཅུ་དྲུག་འདྲ་བོ་ཆགས་བསྡད་ཡོད་རེད་ཨ་འདི་ཚོ་ཚང་མ་ཨ་ནེ་ནི་ཇ་ལིང་ག་པ་ཁོ་རང་གི་དུས་ཚོད་ལ་ཡང་མངའ་སྡེ་བློན་ཆེན་ཡིན་པའི་སྐབས་ཀྱི་དུས་ཚོད་ལ་འཛུགས་གནང་བྱས། ཨ་ནེས་བོད་པ་ལ་ད་དཔེ་མ་སྲིད་པའི་བཀའ་དྲིན་ཆེན་པོ། ཨ་ནེ་སྐྱབས་མགོན་རིན་པོ་ཆེ། ད་ཁོ་རང་སྐུ་འཚོ་བཞུགས་ཡོད་པའི་སྐབས་ལ་སྐྱབས་མགོན་རིན་པོ་ཆེ་ལྷོ་ཕྱོགས་ག་དུས་ཕེབས་པ་ཡིན་ན་ཁོ་རང་རྗེས་དྲན་མཇལ་ཁ་གནང་ཡ་ད་འདི་འདྲས་ཀྱི་ལྟ་སྐོར་སྐྱབས་མགོན་རིན་པོ་ཆེ་ཐུགས་དགྱེས་ཚོར་ཆེན་པོ་གནང་གི་ཡོད་པ་ཡིན་དུས་ཨ་ནེ་ད་རིང་ང་ཚོ་འདི་ལྷོ་ཕྱོགས་ཀབ་དེ་ཨ་ནེ་ནེ་ཇཱ་ལིང་ག་པ་དམ་པ་དེ་གི་དྲན་རྟེན་གྱི་ཀབ་ཟེར་ལབ་ནས་ང་ཚོ་འདི་འདྲའི་ཅིག་གི་ཐོག་ནས་ང་ཚོ་མཚན་བརྗེ་ཞུ་ཐུབ་པ་ཡིན་ན་ཡག་པོ་ཞིག་ཡོང་ས་རེད་ཅེས་བྱས་ད་ང་ཚོ་སྤྱི་མོས་ཀྱི་གྲོས་ཆོད་གཏན་ལ་ཕབ། ཕྱི་ཚེས་ཉི་ཤུ་དགོང་དྲོ་རྐང་རྩེད་སྤོ་ལོའི་འགྲན་བསྡུར་གྱི་དབུ་འབྱེད་མཛད་སྒོ་དུ་སྐུ་མགྲོན་གཙོ་བོ་ན་ཇཱ་ལིང་པ་ཐེབས་རྩ་ཚོགས་པའི་དྲུང་ཆེ་ཧ་ནུ་མ་ནྟ་ཐ་པ་དང་ན་ཇཱ་ལིང་པ་གི་ཚ་བོ་ཨེས་ཇི་མན་ཇུ་ནཱཐ་དང། བོད་མི་མང་སྤྱི་འཐུས་ཚོགས་གཞོན་དང་ཚོགས་གཞོན་སྤྱི་འཐུས་གཙོས་པའི་བོད་མི་སེར་སྐྱ་མང་ཚོགས་གཟིགས་མོ་ལ་ཕེབས་ཡོད་པ་དང་ད་ལན་ནི་ཇ་ལིང་པ་གི་རྗེས་དྲན་རྐང་རྩེད་སྤོ་ལོའི་འགྲན་བསྡུར་ནང་ལྷོ་ཕྱོགས་ཁུལ་གྱི་རྐང་སྤོལ་རུ་ཁག་བརྒྱད་མཉམ་ཞུགས་གནང་སྟེ་མཐའ་མའི་འགྲན་བསྡུར་དེ་སྤྱི་ཟླ་གསུམ་པའི་ཚེས་གཅིག་ཉིན་གནང་གི་ཡོད་པ་རེད་ད། དེ་ནས་རྒྱ་ནག་གིས་རྩོད་གཞི་ཡོད་པའི་འབྲུག་གི་མཐའ་མཚམས་ཁུལ་དུ་གྲོང་ཚོ་གསར་པ་གསུམ་འཛུགས་སྐྲུན་བྱས་པའི་གནས་ཚུལ་ཐོན་པ་དང་འབྲེལ་གནད་དོན་དབྱེ་ཞིབ་པས་རྒྱ་ནག་གིས་ཉེ་བའི་ལོ་འདི་ལ་རྒྱ་གར་དང་འབྲུག་སོགས་ཀྱི་མཐའ་མཚམས་ཁུལ་དུ་གྲོང་ཚོ་གསར་རྒྱག་བྱས་པ་དེ་དག་དམིགས་ཡུལ་ནི་ཞི་བའི་སྐབས་སུ་མི་སེར་གནས་སྡོད་བྱེད་ས་དང་དྲག་པོའི་སྐབས་སུ་དམག་གི་རྟེན་གཞི་ཆེད་ཡིན་པ་གསུངས་ཡོད་པའི་སྐོར་བསོད་ནམས་ལྷ་མོས་གནས་ཚུལ་ཕྱོགས་སྒྲིག་བྱས་པ་གསན་རོགས། རྒྱ་ནག་དང་འབྲུག་རྒྱ་གར་གྱི་བར་ས་མཚམས་དང་འབྲེལ་བའི་གནས་སྟངས་ཐོག་གྲོས་མོལ་བྱེད་མུས་ཡིན་མིན་ལ་མ་ལྟོས་པར་རྒྱ་ནག་གཞུང་གིས་བོད་དང་ས་འབྲེལ་འབྲུག་རྒྱ་གར་གྱི་ས་མཚམས་ཁུལ་དུ་གྲོང་ཚོ་གསར་རྒྱག་བྱས་ཏེ།

མ་སོང་ནས་ད་ལྟ་དྲུག་བརྒྱ་ཉི་ཤུ་རྩ་བཞི་ཅིག་རྒྱ་ནག་གིས་ད་ཕ་གི་བོད་ཀྱི་ས་མཚམས་ཀྱི་གཡས་གཡོན་ལ་ཡང་བརྒྱབ་ཚར་ཡིན་ཟེར་ནས་ད་འདུག་སེ་ཡོངས་གྲགས་ཆགས་བསྡད་ཡོད་རེད་ལ། ད་ཡིན་ནའི་ད་ལྟའི་ཆར་ལ་ཡང་ད་མཐའ་མཚམས་འབྱོར་འབྲིང་གྲོང་ཚོ་དྲུག་བརྒྱ་ཉི་ཤུ་རྩ་བཞི་དེ་བརྒྱབ་ཚར་བ་རེད་དེ་ཡིན་པ་ཡིན་ནའི་དེ་ཚོའི་ནང་ལོགས་ལ་ཡང་གནས་སྡོད་བྱེད་མཁན་གྱི་ད་མི་མང་འདི་ཚོ་ཨ་ནི་ད་ལྟ་ད་ཅིག་ས་ཆ་གཅིག་ནས་གཅིག་ལ་ཡང་ད་ལྟ་གནས་སྤོས་བྱེད་ཡ་དང་ཨ་ནི་དེ་ཚོའི་ནང་ལོགས་ལ་ཡང་ད་མཐའ་མཚམས་གྲོང་ཚོ་འདིའི་ནང་ལོགས་ལ་མ་འོངས་པ་ལ་ཡང་གནས་ཐུབ་ཡག་གི་ཆེད་དུ་ཨ་ནི།

ཨ་ནི་མཐའ་མཚམས་འབྱོར་འབྲིང་གྲོང་ཚོ་ཁ་ཤས་ཨ་ནི་ད་མཐའ་ད་ས་མཚམས་ཀྱི་ཨ་ནི་ཐིག་གཞུང་གི་ནང་ལོགས་ལ་ཡ་ཨ་ནི་ཚུད་བསྡད་པ་དེ་འདྲས་ཀྱི་ཐོག་ནས་ཨ་ནི་རྒྱལ་ཁབ་གཉིས་རྒྱལ་ཁབ་གསུམ་དེ་འདྲས་ཀྱི་བར་ལོགས་ལ་ཡ་རྙོག་གྲ་གི་ཨ་ནི་རྒྱུ་རྐྱེན་ཅིག་ཆགས་བསྡད་ཡོད་རེད། དེ་ཡིན་པ་ཡིན་ན་ད་རྒྱ་ནག་གི་ཨ་ནི་རྒྱ་སྐྱེད་རིང་ལུགས་དེ་ཨ་ནི་ཅིག་སྤེལ་སྟངས་མ་འདྲ་བས་ཀྱི་རྣམ་གྲངས་ཅིག་ལ་ཡ་ང་ཚོས་འདུག་སེ་ངོས་འཛིན་བྱེད་ཀྱི་ཡོད་རེད། དེ་བཞིན་རྒྱ་ནག་གི་དམིགས་ཡུལ་གཞན་ཞིག་ནི་གྲོང་ཚོ་གསར་པ་དེ་དག་ཏུ་གནས་སྤོས་བྱེད་བཅུག་པའི་མི་མང་ལ་མཐའ་མཚམས་ས་ཁུལ་དུ་སོ་ལྟ་དང། ལྷག་པར་དུ་རྒྱ་ནག་གི་བཙན་གནོན་འོག་ནས་རྒྱ་གར་སོགས་སུ་བྲོས་བྱོལ་དུ་འགྲོ་མཁན་བོད་མི་ཚོའི་ཐོག་སོ་ལྟ་བཀག་འགོག་བྱེད་རྒྱུ་སོགས། མདོར་ན་རྒྱ་ནག་གཞུང་གིས་མཐའ་མཚམས་ཁུལ་དུ་གསར་རྒྱག་བྱས་པའི་གྲོང་ཚོ་དུ་ཐོག། ཞི་བའི་སྐབས་སུ་མི་སེར་གནས་སྡོད་བྱེད་ས་དང་དྲག་པོའི་སྐབས་སུ་དམག་གི་རྟེན་གཞི་ཆེད་དུ་ཡིན་པ་སོགས་འབུམ་རམས་པ་ཚེ་དབང་རྡོ་རྗེ་ལགས་ཀྱིས་མུ་མཐུད་དུ་གསུངས་བྱུང། གནད་འགག་གཉིས་པ་དེ་ག་རེ་ཆགས་ཀྱི་རེད་ཞུ་བ་ཡིན་པ་ཡིན་ན། མཐའ་མཚམས་འབྱོར་འབྲིང་གྲོང་ཚོ་འདིའི་ནང་ལོགས་ལ་ཡང་གཞིས་སྡོད་བྱེད་མཁན་གྱི་ཨ་ནེ། མི་འདི་ཚོ་མ་འོངས་པ་ལ་ཡང་ད། མཐའ་མཚམས་ཁུལ་ལ་ཡང་བྱ་ར་བྱེད་བཅུག་ཡ་དང་ད་ག་ནང་བཞིན་གྱི་ཨ་ནེ། མཐའ་མཚམས་སྲུང་བཅུག་ཡ་དེ་དེ་བཞིན་གྱི་ཐོག་ནས་ཨ་ནེ། ད། ཅིག་ད་ཧི་མ་ལ་ཡ་བརྒྱུད་ནས་ཨ་ནེ་བོད་ནས་རྒྱ་གར་རེད་ད་ག་ནང་བཞིན་བལ་ཡུལ་བརྒྱུད་ནས་ཨ་ནེ་ཅིག་རྒྱ་ནག་གི་བཙན་གནོན་འོག་ལ་བསྡད་མ་ཐུབ་པས་ཀྱི་རྒྱུ་མཚན་ལ་བྱས་ནས་ཨཱ་ནི། བོད་པ་མང་པོ་ཅིག་ཨཱ་ནི་འདུག་ཟིན་བྲོས་བྱོལ་སླེབས་གི་ཡོད་རེད་ཡང་དེ་ཚོ་ལ་ཅིག་ཨཱ་ནི་སོ་ལྟ་བྱེད་ཡག་དང་ཨཱ་ནི་དེ་ཚོ་བཀག་ཡག་དང་ནང་བཞིན་གྱི་ཨཱ་ནི་ཡང་ཅིག་ཚུར་ཕྱོགས་ནས་ཨཱ་ནི་ཡང་བོད་ནང་ལོག་ཡག་འགྲོ་ཡག་དང་དེ་འདྲས་ཀྱི་ཡང་ཅིག་རྒྱུ་ལམ་དེ་ཚོ་མེད་བ་བཟོ་ཡག་གང་ལྟར་དེ་ཚོ་ཚང་མ་ད་མཐའ་མཚམས་འབྱོར་འབྲིང་གྲོང་ཚོ་འདི་ད་མདོར་བསྡུས་ནས་ཞུས་པ་ཡིན་པ་ཡིན་ན། ཞི་བའི་སྐབས་སུ་ཨ་ནི་མི་དེ་འཇུ་ཡ་དང་དྲག་པོའི་སྐབས་སུ་ཨ་ནི་དམག་གི་ཨ་ནི་ཅིག་རྟེན་གཞི་དང་ཨ་ནི་ཡོ་བྱད་དང་དེ་འདྲས་ཀྱི་བཞག་ཡ་ལ་ཡ་ཨ་ནི་འདུག་བྱས་ནས་བེད་སྤྱོད་གཏོང་གི་ཡོ་རེས་བྱས་ནས་ད་གང་ལྟར་དེ་ང་ཚོ་ད་གནད་དོན་ཡེ་ཞེ་པོ་མང་པོ་ཅིག་གི་ཡོངས་གྲགས་ཆགས་བསྡད་ཡོ་རེད་ལ་ཨ་ནི་དེ་རིང་སང་གི་ཨ་ནི་གནད་དོན་དེ་ཨ་ནི་དེ་དེ་བཞིན་གྱི་ཨ་ནི་དྲག་པོ་ཆགས་བསྡད་ཡོ་རེད་ལ། ཡང་རྒྱ་ནག་གཞུང་གི་དཔོན་རིགས་ཀྱིས་བརྗོད་ན་རྒྱ་ནག་གི་མཐའ་མཚམས་ས་ཁུལ་དུ་གྲོང་ཚོ་གསར་རྒྱག་གི་ལས་གཞི་དེ་ཐོག་མའི་ཆར་དབུལ་སྐྱོར་གྱི་ལས་གཞི་ཞིག་ཡིན་ན་ཡང།

ཟུའུ་ཧྥེང་ལིན་ཟེར་བས་དྲ་ཐོག་སྤྱི་བསྒྲགས་ཞིག་སྤེལ་ཡོད་པ་དེའི་ནང་ང་ཚོས་ཤིན་ཏུ་དོ་གལ་ཆེ་བའི་ཐོག་ནས་འབྲེལ་ཡོད་ཐེ་ཝན་གྱི་དཔོན་རིགས་ནས་རྒྱ་མི་ཉ་པ་གཉིས་ཀྱི་ཚེ་སྲོག་ཤོར་བའི་དོན་རྐྱེན་དེའི་སྐོར་གནས་ཚུལ་སྦས་གསང་བྱེད་ཐབས་མ་བྱས་པར་འགན་ཁུར་ལེན་པའི་ཐོག་ནས་དྲང་བདེན་གྱི་གནས་ཚུལ་གང་མགྱོགས་སྤྱི་བསྒྲགས་བྱེད་དགོས་པའི་སྐོར་འགྲེལ་བརྗོད་བྱས་གདའ།

ཨོ་སྐྱིད་དེར་སྙིང་གདགས་ས་ལོ་གསར་ནས་འདིའི་སྐབས་སུ་ལ་དྭགས་རྒྱའི་སོ་སོའི་ཕ་མ་སྤུན་མཆེད་དང་ཚང་མ་ནས་ཅིག་འཚམས་འདྲི་ཞུ་ཡག་གི། ང་ཚོ་བོད་པའི་ལུགས་སྲོལ་དང་འགྲོ་སྟངས་ཀྱི་ཡུལ་འདི་འདྲ་ཆགས་བསྡད་ཡོད་རེད་ད་ཡིན་ན་ཡང་ང་ཚོ་བ་ཚོ་ཅིག་འཚམས་འདྲི་ཞུ་ཡག་གོ་ཁ་ཚ་བ་ཉེར་མི་ཡོད་མ་ཟིག་བེ་དེ་ཀྱི་ག་འདྲས་ལོ་གསར་བཏང་ཡོད་མེད་དང་དེང་སང་མིན་ན་སྐད་ཆ་འཕྲོད་ས་ཡོད་མ་རེད། དེ་ཡང་ཁོང་གིས་ངའི་ཕ་ཡུལ་འབྲི་རུ་ལྟ་བུར་མཚོན་ན་རྒྱ་ནག་གཞུང་གིས་མི་སེར་དམ་བསྒྲགས་བྱས་ནས་ལོ་བཅུ་ཕྲག་ཞིག་འགྲོ་གི་ཡོད། བཙན་བྱོལ་ནང་གི་བོད་མི་མང་ཆེ་བས་གནས་སྟངས་འདི་ཤེས་ཀྱི་ཡོད་ཀྱི་མ་རེད།